དབང་པོ་དང་ཡུལ་དང་རྣམ་པར་ཤེས་པའི་ཚོགས་དང་བཅས་པའོ། འདི་ཡི་ཞེས་སྨོས་པ་ནི། སྡུག་བསྔལ་མྱོང་འགྱུར་འདི་མི་དགེ་ཟེར་ནས་འདི་ཟེར་ཡག་གི་འདི་འདྲ་ཞིག་འདུག་དེ་སྨོས་པ་དེ་ག་རེ་ཟེར་ན་འདོད་ཁམས་ཁོ་ན་ན་མི་དགེ་བ་ཡོད་པ་དེ་བསྟན་པའི་ཕྱིར་རོ། བྱས་ཙང་སྡུག་བསྔལ་མྱོང་འགྱུར་འདི་མི་དགེ་ཟེར་ཡག་དེ་འདིར་མི་དགེ་ཟེར་ཡག་གི་འདི་འདྲ་སྨོས་ཡག་དེ། འདོད་པའི་ཁམས་གཅིག་པོ་ལ་ནི་མི་དགེ་བའི་ལས་དེ་ཡོད་པ་དེ་བསྟན་གི་རེད། དེ་ཡིན་ཙང་གཟུགས་དང་གཟུགས་མེད་ལ་ད་མི་དགེ་བ་མེད་ཟེར་གི་རེད་བ། ག་རེ་ཟེར། དེ་ལས་འགྱོད་གཉིད་མི་དགེ་རྣམས་བསམ་གཏན་དང་པོ་དག་ན་མེད་ཟེར་ནས་གསུངས་པ་ཡིན་ཙང།

རྩ་བ་རང་གི་ནང་ལོགས་ལ་གསལ་པོར་ཡོང་གི་ཡོད་རེད་དེ་ཡིན་དེ་ལ་ད་ཐེག་དགེ་བ་ཡིན་ན། དེ་འདྲའི་གི་ཚོར་བ་བཏང་སྙོམས་དེ་ཁོ་རྣམ་སྨིན་ཡིན་པའི་གཏན་ཚིགས་ལས་ཤིག་རེད་ཟེར་ལབ་ན་དེ་འགྲིག་གི་མི་འདུག་དེ་ཁོ་དགེ་བའི་ལས་ཀྱི་རྣམ་སྨིན་མ་ཡིན་པར་ཐལ་ར་བ་རྣམ་སྨིན་ལ་ལུང་མ་བསྟན་ཡིན་དགོས་ར་བ་དེ་ཡིན་དེ་ལ་བྱས་ཙང་དངོས་གཞི་ཁྱད་པར་ཅན་གྱི་ཚོར་བ་དེ་ཚོར་བ་བཏང་སྙོམས་དེ།

ཁོ་རྒྱུ་མཐུན་ལས་བྱུང་བ་དེ་རེད། ཨོ་དེ་རེད། དེ་ཙ་རྒྱུ་མཐུན་ལས་བྱུང་བ་དེ་ཡིན་ཙ། དེ་ག་རེ་ཟེར་གི་རེད་ད། ཁོ་རང་དང་རིགས་འདྲ་བའི་སྐལ་མཉམ་གྱི་རྒྱུ་ལས་བྱུང་བ་ཞིག་རེད་མ་གཏོགས་དེ་ཁོ་རང་གི་རྣམ་སྨིན་གྱི་རྒྱུ་ལས་བྱུང་བ་ཞིག་མ་རེད་དེ་མ་ཡིན་ཙང་བསམ་གཏན་ཁྱད་པར་ཅན་ན་རྣམ་སྨིན་གྱི་ཚོར་བ་མེད། ཡིན་ན་ཡང་བསམ་གཏན་ཁྱད་པར་ཅན་ལ་ཚོར་བ་ཡོད་དེ་ཚོར་བ་དེ་ཁོ་རང་གི་སྐལ་མཉམ་གྱི་རྒྱུ་ཨོ་དེ་འདྲའི་རང་དང་རྒྱུ་མཐུན་པའི།

རྟོག་དཔྱོད་གཉིས་ཀྱི་ནང་ལོགས་ལ་ཨ་ནི་རྟོག་པ། རྟོག་པའི་གི་ཤིན་ཏུ་ཕྲ་བ་དེ། ད་རྟོག་པ་མེད་པའི་གི་དེ་ནི་ལས། དགེ་བ་དེ། ད་ག་རེ་ཕྱོགས་དེ་རེད་ཟེར་ན་དེའི་དགེ་བའི་གི་ལས་དེ་གི་རྣམ་པར་སྨིན་པ་དེ་སེམས་ཀྱི་ཚོར་བ་ཁོ་ན། དེ་འདྲའི་གི་པའི་འབྲས་བུ་རྣམ་པར་སྨིན་པ་དེ་རེད་འོ་ད་དེ་ལ་ཡིན་ནོ། དེའི་ཚེ་རྟོག་པ་མེད་པའི་ལས་དགེ་བ་ཡིན་ནོ་ཞེས་འགྱུར་ཏེ། རྟོག་པ་མེད་པའི་ལས་དགེ་བ་ནི་བསམ་གཏན་ཁྱད་པར་ཅན་ཡན་ཆད་ན་ཡོད་དེ། དེ་འདྲའི་གི་ཅི། ད་རྟོག་དཔྱོད་གཉིས་ཀྱི་ནང་ལོགས་ལ་རྟོག་པ་མེད་པའི་གི་དགེ་བའི་ལས་དེ།

རྟོག་པ་མེད་པའི་ཕྱིར་རོ། དེ་རེད། དེ་ཡིན་ཚེ། བྱས་ཙང་དང་པོའི་དངོས་གཞི་ཁྱད་པར་ཅན་ཡན་ཆད་ལ་རྟོག་དཔྱོད་གཉིས་ནང་ལ་རྟོག་པ་མེད་པ་ཞིག་རེད། དེ་མེད་ཡིན་ཙང་དེ་ལ་དེའི་གི་གནས་སྐབས་ཀྱི་ད་དེ་འདྲའི་གི་དགེ་བའི་ལས་དེ་ལ་ལས་དེ་གར་ཕྱོགས་རེད་ཟེར་ན་ད་དེའི་གི་ལས་དེ་གི་འབྲས་བུ་རྣམ་པར་སྨིན་པའི་གི་ཚོར་བ་དེ། ར་བ་ལས་ཀྱི་རྣམ་པར་སྨིན་པ་དེ་སེམས་ཀྱི་ཚོར་བ་ཁོ་ན།

སྡུག་བསྔལ་ཚོར་བ་སྡུག་བསྔལ་གྱི་ངོ་བོར་སྐྱེས་ནས་སྡུག་བསྔལ་མྱོང་བ་བྱེད་ཀྱི་རེད་དེ་ཡིན་དེ་ལ་བྱས་ཙང་ཚོར་བ་ཚོར་བའི་སྡུག་བསྔལ་ངོ་བོར་སྐྱེ་གི་རེད། འོ་དེ་འདྲ་ཡིན་ཙང་ད་དགེ་བའི་ལས་དང་མི་དགེ་བའི་ལས་དེ་ཚོ་དྲན་ཏེ་ཀོ། ཚོར་བ་མ་ཡིན་ན་དེ་ནི་ཚོར་བ་བདེ་སྡུག་ལ་སོགས་པ་དེ་ནི་མྱོང་བ་དེ་འཐད་གི་མི་འདུག་ཟེར་ནས་འོ་ད་དེ། ཇི་ལྟར་འགྱུར་ཞེ་ན། འོ་དེ་རེད། ད་དེ་ལ།

རེག་པ་སྟེ། བདེ་བ་མྱོང་བར་འགྱུར་བའི་རེག་པ་ཞེས་གསུངས་པ་ལྟ་བུ་དང་ཟེར་བ་དེ་རེད་ད། བདེ་བ་དང་མཚུངས་ལྡན་གྱི་རེག་པ་སྟེ། ཁོ་བདེ་བ་མྱོང་བར་འགྱུར་བའི་རེག་པ་ཟེར་ནས་འོ་དེ་ཁོ། མཚུངས་ལྡན་གྱི་སྒོ་ནས་ཁོ་མྱོང་བ་ལ་བཞག་པ་རེད། དེ། ཞེས་གསུངས་པ་ལྟ་བུ་དང། དམིགས་པ་མྱོང་བར་འགྱུར་བ་ནི་ཡུལ་རྣམས་ཏེ། མདོ་ལས་མིག་གིས།

སྐྱེས་ནས་མྱོང་བྱེད་ལས་འཁྲུག་བྱེད་ལ་མྱོང་བྱེད་ཀྱི་ནི། སྣང་བ་ངན་འབུད་ཀྱི་ལས་གསུམ་བྱེད། དེ་ག་ལ་དག་མྱོང་བ་མ་ངན་པའི་ལས་དེ་ཚུལ་བསྣན་པས་བརྒྱ་ནས། དེ་གས་དག་ངན་པའི་ལས་ཟིན་ཏོ་མ་ངན་པའི་ལས་གཅིག་གིས་བཞི། ད་དེ་རུ་ལུས་ལ། བཞི་བསྲུང་ཡང་དེ། འབྲས་བཞི་རེ། དེ་བྱས་དག་སྔས་ཀྱི་ལྷོ་བའི་ཁ་ཅིག་ན། མྱོང་བ་འགྱུར་བ་མ་ངན་པ་ལ་ཡང་སྣང་བ་མུན་པ་ངན་པ་དང་མ་ངན་པ་གཉིས་སུ་ཕྱེ་ནས་ལས་སྣང་བ་ལྔ་ཡིན་ནོ་ཞེས་ཟད་དོ། འདིའི་མྱོང་བ་ངན་པ་ན་ཐུགས་འཆི་ལ་སོགས་པ་གནས་སྐབས་ངན་པའོ་ཟེར་བ་དེ་རེད། ད། སྔོན་གྱི་སློབ་དཔོན་ཁ་ཅིག་གིས། མྱོང་བར་འགྱུར་བ་མ་ངེས་པ་ལ་ཡང་དབྱེ་བ་གཉིས་བཤད་ནས། ད། འབྲས་བུ་རྣམ་སྨིན་མྱོང་བར་འགྱུར་བ་དེ་མ་ངེས་པ་དེ་ལ། ད་མ་ངེས་པ་དེ་ལ་ཡང་རྣམ་པར་སྨིན་པ་ངེས་པ་དང་མ་ངེས་པ་གཉིས་སུ་ཕྱེ་ནས་ཟེར་ཡག་དེ། ད་དེ་ལ། རྣམ་པར་སྨིན་པ་ངེས་པ་དང་ཟེར་ཡག་དེ། དེ་ལ་འབྲས་བུ་རྣམ་པར་སྨིན་པ་ངེས་ཀྱང་གནས་སྐབས་མ་ངེས་པ། ཡང། འབྲས་བུ་རྣམ་སྨིན་མ་ངེས་པ་ཞིག་གིས།

མྱོང་བ་ངེས་པ་ནི་མཐོང་ཆོས་ལ་སོགས་པ་གནས་སྐབས་ངེས་པའོ་ཟེར་བ་དེ་རེད་ད་བྱས་ཙ་འདི་སྐབས་སུ་མྱོང་བ་ངེས་དང་མ་ངེས་ཟེར་དེ། རེད་བ། ད་ནི་ག་བ་ལ་གོ་གི་རེད་ཟེར་ན། མྱོང་བ་ངེས་པ་ཟེར་དེ་ལ་མཐོང་ཆོས་ལ་སོགས་པ་གནས་སྐབས་ངེས་པ་ཟེར་ཚེ་འདི་ལ་བོད་ཀྱི་མྱོང་བ་དང་ཡང་ན་སྐྱེ་བ་ཕྱི་མ་གི་ཡང་ན་སྐྱེ་བ་ཕྱི་མ་ཕྱི་མའི་ཕན་ཆད་ལ་དེ་འདྲའི་གི་བོད་ཀྱི་ལ་མྱོང་བ་དེ་འདྲའི་ཞིག་ལ་ཚུར་ངེས་པ་དེ་ལ་ནི་ངེས་པ། ད་དེ་འདྲའི་གི་བོད་ཀྱི།

ད་གཙོ་བོ་མདོ་སྡེ་པ་རེད་པ། ད་དེ་བྱས་དཔེས་སྟོན་པ། སྡེ་པ་གཞན་དག་ནི་གནས་སྐབས་མྱོང་བ་ངེས་པ་དང་མ་ངེས་པ་དང་རྣམ་སྨིན་མྱོང་བ་ངེས་པ་དང་མ་ངེས་པ་གཉིས་ཡོད་པའི་ཕྱིར་དེ་དག་ནི་མུ་རྣམ་པ་བཞི་ཡིན་ནོ་ཞེས་ཟེར་རོ། འོ་དེ་གཞན་དག་མུ་ནི་བཞི་ཞེས་ཟེར་ཟེར་ཡ་དེ་རེད། བྱས་ཙང། ཁོ། གནས་སྐབས་གནས་སྐབས་སུ། གནས་སྐབས་མྱོང་བ་ངན་པ་དང། མ་ངན་པ། གནས་སྐབས།

ཨ་ནི། འབྲས་བུ་རྣམ་པར་སྨིན་པ་མ་ངེས་པའོ། འོ་དེས་ཀྱང། ཡིན་ལ། རྣམ་པར་སྨིན་པ་རྣམས་མ་ངེས་པ་ཡིན་ནོ། འོ་དེ་ཡིན་ཙང། གལ་ཏེ་ནི་འབྲས་བུ་མྱོང་ན། ཨ་ནི་མཐོང་ཆོས་ལ་སོགས་པ་གང་རུང་ལ་ཕུལ་གྱི་མྱོང་བ་ངེས་པ་ཡིན་པ་ལ། ཨ་ནི། སྤྱིར་ཕུལ་གྱི་འབྲས་བུ་རྣམ་པར་སྨིན་པ་མ་ངེས་པ་ཞིག་ལ། ཨ་ནི་ཁྱོད་ཀྱིས་གནས་སྐབས་ངེས་ལ། རྣམ་སྨིན་མྱོང་བ་མ་ངེས་པའི་མུ། ད་རྣམ་པར་སྨིན་པ་ནི་ངེས་ལ་གནས་སྐབས་མ་ངེས་པ་ནི། ད་འབྲས་བུ་རྣམ་པར་སྨིན་པ་ནི།

ངེས་པ་བྱས། ཡིན་ན་མཐོང་ཆོས་ལ་སོགས་པ་ལ་ནི་མ་ངེས་པ་ཡིན་ནོ་ཟེར་དེའི་ཚེ་འདི་དང་ནི་སྐྱེ་བ་ཕྱི་མ་དང་ཡང་ཕྱི་མ་ཕྱི་མའི་ལ་སོགས་པ་དེ་འདྲའི་གི་གང་རུང་ལ་ནི་ག་བ་ཞིག་ལ་སྨིན་གྱི་ཡོད་པ་དེ་མ་ངེས་པ་ཡིན་ཙང་གོ་གནས་སྐབས་མ་ངེས་པ་ཟེར་འོ་ད་དེ་འདྲའི་བྱ་ཡིན་གདོ། དེ་བྱས་ད་གཉིས་ཀ་ངེས་པ་ནི་ཟེར་ཡ་རེད་ད། གནས་སྐབས་ངེས་པ་རྣམ་སྨིན་ངེས་པ་དེ་མཐོང་ཆོས་ལ་རྣམ་སྨིན་མྱོང་བ་ངེས་པ་ལ་སོགས་པ་ལྟ་བུ་ད་དཔེར་ན་ཚེ་འདི་ལ་འབྲས་བུ་རྣམ་སྨིན་མྱོང་བ་ངེས་པ་དེ་གཉིས་ཀ་ངེས་པ་དེ་རེད། ད་གཉིས་ཀ་མ་ངེས་པ་ནི་གནས་སྐབས་ཀྱང་མ་ངེས་ལ་རྣམ་སྨིན་ཡང་མྱོང་བ་མ་ངེས་པའོ་ཟེར་ལ། ད་གཉིས་ཀ་མ་ངེས་པ་དེ་ལ་གནས་སྐབས་ཕ་གི་འབྲས་བུ་རྣམ་པར་སྨིན་པ་མ་ངེས་རྣམ་སྨིན་ཡང་ཕ་གི་འབྲས་བུ་རྣམ་སྨིན་ཡང་སྨིན་པ་མ་ངེས་པ་འོ་ད་དེ་གཉིས་ཀ་མ་ངེས་པ་དེ་རེད། དེ་ལྟ་ན་དེ་ལྟ་དེ་ལྟ་ན་ངེས་པ་ལ་མཐོང་ཆོས་ལ་སོགས་པ་ལ་ངེས་མ་ངེས་གཉིས་གཉིས་ཏེ་དྲུག་དང་མ་ངེས་པ་ལ་རྣམ་སྨིན་མ་ངེས་པ་དང་གནས་སྐབས་མ་ངེས་པ་མ་ངེས་པ་དང་གཉིས་ཏེ། ལས། ནོངས་པ་བརྒྱད་དུ་འགྱུར་རོ་ཟེར་ནས་འོ་ད་དེ་འདྲའི་གི་ངེས་པ་ལ་ད་མཐོང་ཆོས་ལ་སོགས་པ་ལ་ངེས་མ་ངེས་དབྱེ་བ་གཉིས་གཉིས་ཕྱེ་ཨ་ནི་དྲུག་བྱས་ནས་མ་ངེས་པ་དེ་ལ་ཡང་རྣམ་སྨིན་ཕ་གི་མ་ངེས་པ་དང་གནས་སྐབས་མ་ངེས་པ་དང་འོ་ད་དེ་འདྲའི་གི་གཉིས་ཕྱེ་ནས་དེ་ནི་ལས་དེ་ལ་ལས་རྣམ་པ་བརྒྱད་འོ་ད་དེ་འདྲ་ཞིག་བྱས་པ་རེད་ཟེར་གི་རེད་འོ་ད་དེ་བྱས་ད་དེ། གཙོ་བོ་དེས་དཔེ་སྟོན་པ་ད་མདོ་སྡེ་པ་གི་འདོད་པ་དེ་རེ་བ

ད་དཔེར་ན། ཚེ་འདི་དང་སྐྱེ་བ་ཕྱི་མ་དང་དེ་འདྲའི་གང་རུང་ཞིག་ལ་ད་རེ་བ། དེ་འདྲའི་གང་རུང་ཞིག་ལ་འབྲས་བུ་རྣམ་པར་སྨིན་པ་དེ་ངེས་ཚར་སོང་ན། ཨ་ནི་ཁོ་འབྲས་བུ་རྣམ་པར་སྨིན་པ་ངེས་ཚར་རེ་བ། དེ་ངེས་ཚར་དེ་ལ་བྱས་ཙང་གནས་སྐབས་ངེས་ལ་རྣམ་སྨིན་མ་ངེས་པའི་ཨ་ནི་མུ་དེ་ཡོང་ན་ཁོ་འགྲིག་གི་མ་རེད། ད་དེ་འདྲ་མ་རེད་ཟེར་རེ་བ། གལ་ཏེ་རྣམ་སྨིན་དེ་མྱོང་བ་ཡིན་ན་གནས་སྐབས་གསུམ་པོ་གང་རུང་ལ་མྱོང་བ་ངེས་པ་བྱས། ཡིན་ན་ཡང།

སྦྱོར་བ། ཁོ་རྣམ་སྨིན་ག་རེ་ཟེར་ད། རྣམ་སྨིན་མྱོང་བ་ངེས་པའི་ལས་མ་ཡིན་པར་ཐལ། དེ་འདྲའི་ལས་དེ་གི་རྣམ་སྨིན་དེ། མཐོང་ཆོས་ལ་སོགས་པའི་གནས་སྐབས་གསུམ་པོ་གང་རུང་དུ། མྱོང་བ་མ་ངེས་པའི་ཕྱིར་ཟེར་ལབ་ན། རེ་བ། དཔེར་ན་ཚེ་འདི་ལ་ཕ་གི་འབྲས་བུ་རྣམ་པར་སྨིན་པ་ཡང་མ་ངེས། མྱོང་བ་མ་ངེས། སྐྱེ་བ་ཕྱི་མ་ལ་ཡང་མྱོང་བ་མ་ངེས། ག་རེ་རེད། དེའི་སྐྱེ་བ་ཕྱི་མ་ཕྱི་མ་ཕན་ཆད་དེ་འདྲའི་ལ། དེ་འདྲའི་གི་གནས་སྐབས་གསུམ་པོ་གང་རུང་དུ། ཨ་ནི་འབྲས་བུ་མྱོང་བ་དེ་མ་ངེས་པ་དེ་ཡིན་པའི་ཕྱིར། རེ་བ། ད་དེ་གནས་སྐབས་གསུམ་པོ་གང་རུང་དུ་འབྲས་བུ་སྨིན་པ་མ་ངེས་པ་དེ་ལ། ཨ་ནི་ཕ་གི་རྣམ་པར་སྨིན་པ་མ་ངེས་པའི་ལས་ཡིན་པས་ཁྱབ་པར་ཐལ། རྣམ་སྨིན་ཕ་གི་མྱོང་བ་ལ་ངེས་པ་དང་གནས་སྐབས་གསུམ་པོ་གང་རུང་དུ་ཕ་གི་མྱོང་བ་ཞིག་དགོས་པའི་ཕྱིར། རེ་བ། དེ་མ་གཏོགས་ད་ཚེ་འདི་དུ་ཡང་ན་སྐྱེ་བ་ཕྱི་མ་དུ་ཡང་ཕྱི་མ་ཕྱི་མ་ཕན་ཆད་གང་རུང་དུ་དེ་འདྲའི་ཞིག་སྨིན་པ་ཞིག་དགོས་རེ་མ་གཏོགས་དེ་གསུམ་པོ་གང་རུང་དུ་སྨིན་པ་དེ་འདྲའི་ཞིག་མ་ངེས་མ་ངེས་པ་ཆོག་དེ་ཡིན་ན།

མདོ་སྡེ་པ་ཡིན་པའི་བཟོ་ན་སུས་ཀྱང་ཡོད་རེད། འོ་ད་དེ་རེད་དེ་ཡིན་ཙང་ཁ་ཅིག་ན་མཐོང་ཆོས་ལ་མྱོང་འགྱུར་གྱི་ལས་ནི་ལས་སྟོབས་ལྡན་ཡིན་པའི་ཕྱིར། རྣམ་སྨིན་སྐྱེས་ནས་མྱོང་བ་ལ་སོགས་པ་ཡོད་ཟེར་རེད་ད་མཐོང་ཆོས་མྱོང་འགྱུར་གྱི་ལས་དེ་ཁོ་ལས་སྟོབས་ལྡན་ཡིན་ཙང་དེའི་འབྲས་བུ་རྣམ་སྨིན་དེ་ཚེ་འདི་ཙམ་དུ་མ་ཟད་སྐྱེ་བ་ཕྱི་མ་ལ་ཡང་དེའི་འབྲས་བུ་རྣམ་སྨིན་དེ་མྱོང་བ་དེ་ཡོད་རེད། མྱོང་བ་ལ་སོགས་པ་ཡོད་དེ་གཞན་དུ་ན་ད་ཚེ་འདི་ལ་ཕ་གི་འབྲས་བུ་རྣམ་པར་སྨིན་པ་ཙམ་ཞིག་མ་གཏོགས་སྐྱེ་བ། ཕ་གི་ཕྱི་མ་ཕན་ཆད་ལ་འབྲས་བུ་རྣམ་པར་སྨིན་པ་མེད་ན། ལས་བྱས་པའི་འབྲས་བུ་ཆུང་བར་ཐལ་བའི་ཕྱིར་རོ། དེ་ལས་སྟོབས་ཆེན་པོ་ཞིག་ལ། འབྲས་བུ་དེ་འབྲས་བུ་ཆུང་ངུ་ཞིག་མ་གཏོགས་ཕ་གི་མི་འཕེན་པར་ཐལ་བའི་ཕྱིར་ལབ་ཡོང་གི་རེད་ཟེར་གི། འབྲས་བུ་ཆུང་བ་ཟེར་ཏེ་འབྲས་བུ་དེ་བཀོད་པའི་ག་རེ་ཟེར་གྱི་རེད། ཚེ་འདི་ཙམ་ལ་མ་གཏོགས་འཕེན་གི་མ་ཡིན། དེའི་ཕ་གི་ཕྱིར་དུས་ཐུང་བ་ཞིག

ཚེ་འདི་ཁོ་ན་རྫོགས་མ་གཏོགས་སྐྱེ་བ་ཕྱི་མ་ཕན་ཆད་ལ་ནི་དེ་འདྲའི་མི་མྱོང་བ་ཞིག་དགོས་ཀྱི་མ་རེད་ཟེར་ནས་འོ་ད་དེ་དེ་འདྲའི་ཞིག་འདོད་ཀྱི་ཡོད་མི་དེ། ཀ་ས། དེ་ནི་ཐོག་མར་མགོ་རྩོམ་པའི་དབང་གིས་མིང་དེ་རྣམ་པར་གཞག་པའི་ཕྱིར་ཞེས་འདོད་དོ། བྱེ་བྲག་ཏུ་སྨྲ་བ་ན་ལས་ཀྱི་རོ་བཞི་ཐ་དད་པའི་ཕྱིར་མཐོང་ཆོས་ལ་མྱོང་བ་ནི་སྐྱེས་ནས་མྱོང་བ་ལ་སོགས་པ་མ་ཡིན་ཏེ།